འོ་བདུན་ཚོ་ང་ཚོ་ད་སྒྲིག་འཛུགས་དུས་ཚོ་མི་སྒེར་རེ་རེ་ཆེ་ཆུང་ཚང་མ་གི་བསམ་བློ་ཡག་པོ་བྱས་ནས་བཏང་ནས་ནང་ལ་བསྡད་ན་ཨ་ནི་ན་ཚ་དེ་གང་མགྱོགས་མགྱོགས་མེད་པ་ཆགས་མགྱོགས་པོ་མེད་པ་ཆགས་ཀྱི་རེད་བསམ་གྱི་འདུག་ར་ཨ་ནི་ད་ནང་ལ་བསྡད་ནས་ད་ག་རེ་བྱེད་དགོས་རེད་ལབ་ན་ཨ་ནི་ནང་ལ་བསྡད་དུས་སྐབས་ལ་ད་ང་ཚོ་བྱེད་ཡ་མང་པོ་འདུག་སློབ་ཕྲུག་ཡིན་ན་ད་སོ་སོ་ལ་རྩལ་མང་པོ་ཅིག་ཡོད་རེད་རྩལ་འདི་ཚོ་ཡར་རྒྱས་བཏང་ནས

ལབ། ད་ལབ། སློབ་ཕྲུག་ཚོ་ག་རེ་སློབ་གྲྭ་ལ་ཡོང་ནས་ཡི་གེ་སྦྱང་ཡ་དེ་ནི་མེད་པ་ཆགས་ཡོད་རེད་ད་དེ་ནི་ག་ཚོད་བར་དུ་ནར་གྱི་ཡོད་མེད་སྐོར་ཆ་ཡོད་མ་རེད་གསུངས་འདི་ཡིན་དུས་སྐབས་ལ་ཨ་ནི། སློབ་སྦྱོང་ཆེད་དུ། རྒྱབ་སྐྱོར་ཡག་པོ་སྤྲད་རོགས་གནང། ཨོ་དེ་གཉིས་པ་དེ་བྱས་དེ་ནས་གསུམ་པ་དེ་ལྟར་འགྱུར་དགོས་འགྱུར། ཨ་ནི་ང་ཚོ་ད། སློབ་ཕྲུག་ཡིན་ནས་ཡང་སློབ་ནས་རེད་ཕ་མ་ཡིན་ནས་འགན་དཔེ་ཆེན་པོ་རེད་ད་ཁྱིམ་གཞིས་ཟིན་ཚར་རྗེས་ལ་ཨ་ནི་ཕ་མ་གི་ཨ་དེ་ཚོས་འགན་འཁྱེར་བྱས་འགན་ག་ད་གང་ཅིའི་ཐོག་ནས་ག་རེ་ཡིན་ནས་ཨ་སློབ་ཕྲུག་ཡིན་ནས་ཡང་ན་སོ་སོ་སོ་འགན་མང་པོ་རེད་ཨ་ནི། ནང་ལ་ཡིན་ཏེ་དུས་ཚོད་འཕྲོ་བརླག་བཏང་ནས་མ་སྡོད་ཡ་བྱས་ཕ་མ་ལ་ཡང་ཆུང་ཆུང་ཙམ་ཆུང་ཙམ་གད་རྒྱག་ཡ་འདྲ་པོ་ཡིན་ནས་རེད། ཐ་བག་དེ་ཚོ་བཀྲུ་ཡ་ཡིན་ནས་རེད་ཡང་ན་ཅ་ལག་འཁྱེར་ཡིན་ནས་རེད་དེ་འདྲ་རོགས་པ་བྱས་ན་དཔེ་ཡག་པོ་རེད་ར་ཨ་སློབ་ཕྲུག་ཨ་ནི།

particles of matter are continuously moving that is they possess kinetic energy so with increase in temperature the kinetic energy of the particles also increase the yadi kuch to ko lo di experiments chi chi Particles of matter attract each other. So the strength of the force of attraction varies from one kind of matter to another. It also varies with space between the particles.

གང་དུ་ནས activity ནང་ཕར་བྲིས་འདུག་ང་ཚོ་དང་པོ་འདི་བྱས་རྗེས་གཉིས་པ glass ཀྱི་བྱིན་ལས་གྲོལ་བར་ཆུ་གཅིག་ནང་སྣག་ཚ་བླུགས་ནས drop ཅིག side ནང་བླུགས་ན་ག་རེ་བྱེད་ཀྱི་འདུག་སྣག་ཚ་སྔོན་པོ་དམར་པོ་ག་རེ་བླུགས་ནས་ཡང་ཆུ་གཅིག་ནང་ལོགས་ལ honey ཆུ་ཚ་བོ་ལ་བླུགས་ན་ག་འདྲ་འགྲོ་གི་འདུག་ཨ་ནི་གྲང་མོ་ལ་བླུགས་ན particle འདི་ཚོ་ག་འདྲ་སེ་འགྲོ་གི་འདུག Speed ག་རེ་ཁྱད་པར་འདུག་འོ་འདི་ལྟ་ཡ་ཡོད་རེད་ད་ང་ཚོ་དང་པོ་འདི་བྱས།